དེ་རིང་འདིར་ཆིབས་བསྒྱུར་བསྐྱངས་པའི། ལྷར་བཅས་སྲིད་ཞི་ཡི་གཙུག་རྒྱན། འཇིག་རྟེན་ཞི་བདེའི་དེད་དཔོན། བོད་མིའི་བླ་ན་མེད་པའི་དབུ་ཁྲིད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། རྒྱལ་བ་ཀརྨ་པས་གཙོས་པའི། སྐྱབས་གནས་དགེ་འདུན་པ་རྣམ་པ། ཕྱི་ནང་ནས་སྐུ་མགྲོན་རྣམ་པ། ཁྲིམས་ཞིབ་པ་ཆེ་བས་དབུས་པའི་ཁྲིམས་ཞིབ་པ་རྣམ་པ། དཔལ་ལྡན་ཚོགས་གཙོ་བགྲེས་གཞོན་གྱིས་དབུས་པའི་བོད་མི་མང་སྤྱི་འཐུས་རྣམ་པ། བཀའ་བློན་ཁྲི་པ་མཁས་དབང་ཟམ་གདོང་རིན་པོ་ཆེས་དབུས་པའི་བཀའ་བློན་རྣམ་པ། རང་དབང་ལྡན་པའི་ལས་ཁུངས་ཀྱི་འགན་འཛིན་དང་དྲུང་ཆེ་ཆུང་གིས་དབུས་པའི་གཞུང་ཞབས་པ་རྣམ་པ། དབུས་སའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་འཐུས་མི་དང། མཛའ་བརྩེའི་སློབ་ཕྲུག་དང་མི་མང་རྣམ་པ། དེ་རིང་འདིར་བོད་གངས་ཅན་གྱི་ལྗོངས་སུ་དམ་པའི་ལྷ་ཆོས་ཀྱི་སྣང་བ་སྤེལ་མཁན་རྒྱ་གར་གྱི་སློབ་དཔོན་ཆེན་པོ་པད་མ་འབྱུང་གནས་སྐུ་འཁྲུངས་པའི་དུས་ཚིགས་ཁྱད་པར་ཅན་འདིར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གུས་ཕྱག་དང། བཀའ་དྲིན་རྗེས་སུ་དྲན་པའི་སྒོ་ནས། ཕྲན་གྱིས་གུས་པ་ཆེན་པོས་བཀའ་བློན་ཁྲི་པའི་ལས་འཁུར་དང་ལེན་ཞུ་རྒྱུ་ཡིན། ང་ཚོས་བོད་ཀྱི་དཀར་ཕྱོགས་སྐྱོང་བའི་ལྷ་སྲུང་རྣམས་ཀྱི་ཐུགས་རྒྱུད་བསྐུལ་ཏེ་མགོན་སྐྱབས་དང་མེལ་ཚེ་ཡོང་བའི་གསོལ་འདེབས་ཞུ་རྒྱུ་དང་གུས་པར་བཙན་བྱོལ་བོད་མི་ཁྱོན་ཡོངས་ནས་རྒྱབ་སྐྱོར་ཤུགས་ཆེན་གནང་བ་མ་ཟད། བཙན་འོག་ཏུ་ཚུད་པའི་བོད་རིགས་སྤུན་ཟླ་ཚོས་ཀྱང་སྨོན་འདུན་དང་འཚམས་འདྲིའི་ལམ་ནས་རྒྱབ་སྐྱོར་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ཆོས་ཕྱོགས་ནས་བྱིན་གྱིས་བརླབས་ཤིང། སྲིད་ཕྱོགས་ནས་ལོ་རྒྱུས་རང་བཞིན་གྱི་ལྡན་པའི ྋགོང་ས་ཏཱ་ལའི་བླ་མ་མཆོག་གི་རླབས་ཆེན་གྱི་སྒྲིག་འཛུགས་དེ། ཁྲིམས་མཐུན་ངོ་བོ་རྒྱུན་མཐུད་རྒྱུ་ཡི་གོ་སྐབས་ཐོབ་པ་ནི་ང་མི་སྒེར་གྱི་བྱས་རྗེས་མ་ཡིན་པར་བོད་གཞིས་བྱེས་གཉིས་ཀྱི་མི་རབས་གོང་མ་ཚོ་ཡི་དཀའ་སྤྱད་སྙིང་རུས་དང་བློས་བཏང་ལས་བྱུང་བའི་འབྲས་བུ་ཞིག་ཡིན་པར་ངོས་འཛིན་ཞུ་གི་ཡོད། དེར་བརྟེན་ཇི་སྲིད་བོད་ནང་རང་དབང་བསྐྱར་གསོ་མ་བྱུང་གི་བར་མེས་པོ་གོང་མ་ཚོས། བཞག་པའི་བོད་དོན་བདེན་པའི་འཐབ་རྩོད་མུ་མཐུད་སྲ་བརྟན་རྒྱུན་གནས་ཡོང་ཐབས་དང། གོང་ས་མཆོག་བོད་ནང་ཞབས་སོར་འཁོད་ཐུབ་པ་ཡོང་ཆེད་འབད་བརྩོན་སྒོ་ཀུན་ནས་ཞུ་རྒྱུ་ཡི་ཁས་ལེན་ཞུ་རྒྱུ་ཡིན། ལོ་བརྒྱ་ཡི་གོང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་ཐམ་པའི་ལོར ྋགོང་ས་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་བོད་ནས་བོད་དང་ཞལ་གྱེས་དགོས་བྱུང་སྐབས་ཕོ་བྲང་པོ་ཏཱ་ལ་ཞལ་ཕྱོགས་ནས་རང་གི་སྐྱོང་ཡུལ་བོད་འབངས་ཚོར་ཕྱིར་ཞབས་སོར་འཁོད་རྒྱུ་ཡི་གཡར་དམ་བཞེས་པའི་མངོན་འགྱུར་ཡོང་ཆེད། དེ་སྐབས་དེང་དུས་ཀྱི་ཤེས་ཡོན་མེད་ནའང་བོད་མི་ཚོས་ཆོད་སེམས་བརྟན་པོའི་སྒོ་ནས་མཉམ་རུབ་ཐོག་དཀའ་ངལ་ཁྱད་སུ་བསད་ནས་འབད་བརྩོན་ཞུས་པའི་འབྲས་བུར། ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གསུམ་གྱི་ལོ་འགོར ྋགོང་ས་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་མཆོག་ལྷ་སར་གདན་འདྲེན་ཞུས་པ་དང་བསྟུན། ྋགོང་ས་མཆོག་གིས་བོད་དེ་རྒྱ་ནག་ལས་ཐ་དད་རང་བཙན་ཡིན་པའི་བསྐྱར་ནན་གནང། དེ་ནས་བརྩིས་པའི་དུས་རབས་ཕྱེད་ཙམ་རྗེས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་སྤྱི་ཟླ་གསུམ་པའི་ཚེས་བཅུ་བདུན་གྱི་མཚན་མོ ྋགོང་ས་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ལྷ་ས་ནས་ཞལ་གྱེས་དགོས་བྱུང་སྐབས་ཐུགས་འཕྲེང་བཞིན་དུ་ཕྱིར་ཞབས་སོར་འཁོད་རྒྱུ་ཡི་གཡར་དམ་ཡང་བསྐྱར་བཞེས་ཡོད། དེ་རིང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ལ་ཞབས་སོར་འཁོད་ཐུབ་པའི་ཞུ་རྒྱུ་ཡི་ལས་འགན་དེ་དེང་རབས་ཀྱི་ཤེས་ཡོན་ལྡན་པའི་ང་ཚོའི་མི་ཐོག་འདིར་ཕྲག་པར་བབས་ཡོད། འོན་ཀྱང་ང་ཚོས་མེས་པོ་གོང་མ་ཚོ་དང་འདྲ་བར་ཆིག་སྒྲིལ་ཐོག་ཆོད་སེམས་བརྟན་པོའི་སྒོ་ནས་དཀའ་སྤྱད་སྙིང་རུས་ཐུབ་པ་དགོས་ཤིང་དེ་ལྟར་བྱེད་ཐུབ་ན་རྒྱལ་ཁ་དང་གལ་སྲིད་མ་ཐུབ་ན་ཕམ་རྒྱུ་རེད། ང་ཚོའི་མདུན་དུ་ལྷགས་པའི་ལས་འགན་ནི་རི་བོ་ཧི་མ་ལ་ཡི་གཏོས་དང་མཉམ་ཡང། ང་ཚོས་བོད་བསྟན་སྲིད་མི་རིགས་ཀྱི་དོན་དུ་རང་སྲོག་བློས་བཏང་གནང་བའི་རྒྱལ་གཅེས་དཔའ་བོ། ཁྲི་སྟོང་མང་པོ་ཡི་ལྷག་བསམ་སྙིང་སྟོབས་བཟུང་ན། རང་དབང་གི་རི་རྩེར་སླེབས་ཐུབ་ངེས་ཡིན་པ་དང། བཙན་དབང་གི་སྒོ་ནས་རི་བོ་ཧི་མ་ལ་ཡི་ཕྱོགས་གཉིས་སུ་ཁ་གྱེས་དགོས་བྱུང་བའི་ཤ་ཁྲག་གཅིག་པའི་བོད་རིགས་སྤུན་ཟླ་རྣམས་མཉམ་འཛོམས་ཡོང་ངེས་ཡིན། ངས་དོན་དམ་པའི་ཆོས་ལུགས་རིས་མེད་མང་གཙོ་གི་སྤྱི་ཚོགས་ཤིག་བསྐྲུན་རྒྱུ་ཡི་གོང་ས་མཆོག་གི་ཐུགས་བཞེད་འགྲུབ་ཐབས་ཞུ་རྒྱུ་ཡི་དམ་བཅའ་ཕུལ་རྒྱུ་ཡིན། འདི་ལོ་འཁྲུག་ཆ་དོད་པའི་འོས་བསྡུའི་ལས་རིམ་མཇུག་སྒྲིལ་བ་དང་དེས་རྒྱལ་སྤྱིའི་སྤྱི་ཚོགས་ཁྲོད་ང་ཚོའི་མིང་དོན་མཚུངས་པའི་མང་གཙོ་ལམ་ལུགས་ཐོག་འགྲོ་རྒྱུ་དང། ཡོངས་ཁྱབ་འགྲོ་བ་མིའི་རང་དབང་གི་ལྟ་གྲུབ་ལ་བརྩི་བཀུར་ཞུ་རྒྱུ་ཡི་ཆོད་སེམས་ཇི་ཙམ་བརྟན་པོ་ཡོད་པ་གསལ་སྟོན་ཐུབ་པ་མ་ཟད། བོད་མིའི་གོང་བུ་ཆིག་སྒྲིལ་གྱི་ནུས་པ་དེ་ཕོ་མོ་རྒན་གཞོན་དང་ཆོས་ལུགས་ལུང་ཚན་གྱི་དབྱེ་བ་མེད་པ་དང། མང་གཙོ་ལྟ་གྲུབ་ལ་གཞི་རྩ་བཅོལ་བ་ཞིག་ཡིན་པ་གསལ་པོ་ཆགས་ཡོད། འོས་བསྡུའི་གྲུབ་འབྲས་དེ་རྒྱ་ནག་གི་འགོ་ཁྲིད་མཁྲེགས་འཛིན་ཅན་ཚོར་མི་རབས་གསར་རྙིང་བར་གྱི་བོད་མིའི་འགོ་ཁྲིད་འཕོ་འགྱུར་གྱི་དབང་གིས་བོད་དེ་ཉམས་ཉེས་འགྲོ་རྒྱུ་ཡི་ཚབ་ཏུ་མུ་མཐུད་སྔར་བས་ནུས་སྟོབས་ཆེ་རུ་འགྲོ་བཞིན་པའི་བརྡ་ལན་གསལ་པོ་འཕྲད་དགོས་ངེས་རེད། ངས་གསལ་འདེབས་ཞུ་རྒྱུ་ཞིག་ལ་ང་ཚོའི་འཐབ་རྩོད་ནི་རྒྱ་ནག་མི་མང་ངམ་རྒྱ་ནག་རྒྱལ་ཁབ་ཀྱི་ཁ་གཏད་དུ་ལངས་པ་ཞིག་མ་ཡིན་པར་རྒྱ་ནག་དབང་འཛིན་པས་བོད་ནང་ལག་བསྟར་བྱས་པའི་མཁྲེགས་འཛིན་གྱི་སྲིད་ཇུས་དེ་དག་ལ་ངོ་རྒོལ་བྱེད་བཞིན་ཡིན། ང་ཚོའི་རང་དབང་དང་དྲང་བདེན་ཆེ་མཐོང་དེ་བཞིན་བོད་མིའི་ངོས་འཛིན་བཅས་ཀྱི་ཆེད་འཐབ་རྩོད་བྱེད་ཀྱི་ཡོད། བོད་མིའི་དཀའ་སྡུག་དེ་དག་དངོས་དོན་ཡིན་པ་དང་རྣམ་གྲངས་ཀྱང་ཧ་ཅང་མང་པོ་ཡིན་པ་རྒྱ་ནག་དབང་འཛིན་པ་དང་རྒྱ་རིགས་གྲོགས་པོ་ཚོས་ཤེས་རྟོགས་ཐུབ་པ་དགོས། བོད་རིགས་སྤུན་ཟླ་ཚོ། ལོ་ཆིག་སྟོང་བརྒལ་བའི་གོང་དུ་ང་ཚོའི་མེས་པོ་ཚོས། རྒྱ་རྒྱ་ཡུལ་ནས་སྐྱིད་བོད་བོད་ཡུལ་ནས་སྐྱིད་ཅེས་པའི་མནའ་སྐྱེལ་ཐོ་བཙུགས་གནང་བའི་དམ་བཅའ་བསྐྱར་ནན་དུ་བརྗོད་འདོད་བྱུང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ནང་རྒྱ་དམག་བོད་དུ་ཐོག་མ་འབྱོར་སྐབས་བོད་ནང་སྤྱི་ཚོགས་རིང་ལུགས་ཀྱི་ལྷ་ཡུལ་བསྐྲུན་རྒྱུ་ཡི་ཁས་ལེན་བྱས་ཡོད། དེ་སྐབས་བོད་མི་ཁ་ཤས་ཀྱིས་རྒྱ་ནག་ནས་བོད་བར་གཞུང་ལམ་བཟོ་རྒྱུར་མཐུན་འགྱུར་བྱས་པ་དང་གླ་ཆར་དངུལ་ད་ཡང་སྤྲད་ཡོད། དེ་དུས་ཕྱི་ཚུལ་ལ། རྒྱ་དམག་རྣམས་ཀུན་སྤྱོད་གཙང་ལ་ཡ་རབས་ཀྱི་རྣམ་པ་ལྡན་ཡང། གཞུང་ལམ་བཟོས་ཚར་བ་དང་བོད་ས་ཡོངས་རྫོགས་དམག་གིས་མཐའ་བསྐོར་ཏེ་ཨ་སྒོར་ས་ཡ་མང་པོའི་རིན་ཐང་ལྡན་པའི་ཤིང་ནགས་དང་གསེར་ཟངས་ཀྱི་གཏེར་ཁ་རྣམས་གང་བྱུང་སྔོག་འདོན་བྱེད་འགོ་ཚུགས་པ་རེད། དེ་འཕྲལ་རྒྱ་ནག་གི་གཤིས་ཀ་འགྱུར་ནས། རྒྱ་དམག་གི་གཤིས་ཀ་བསྒྱུར་ནས་རྩུབ་སྤྱོད་ཀྱིས་བོད་བཙན་བཟུང་དང་བོད་མིའི་ཐོག་གོ་མཚོན་བེད་སྤྱད་ནས། གཏོར་རྒོལ་གྱི་དམག་འཁྲུག་བསླངས་བ་རེད། དུས་དེ་ནས་བཟུང་བོད་ནང་ཞི་བདེ་ལྷིང་འཇགས་ཀྱི་དུས་སྐབས་མཇུག་སྒྲིལ་བ་དང་སྦྲགས། བོད་མི་རྣམས་རང་གི་ལུང་པའི་ནང་གྲལ་རིམ་གཉིས་པ་ལྟ་བུར་གྱུར་ཡོད། ད་ལྟའི་ཆར་བཙན་གནོན་འོག་བོད་ཁུལ་ཡོངས་ལ་ཆབ་སྲིད་ཀྱི་དམ་དྲག་དང་རིག་གཞུང་རྩ་གཏོར་དཔལ་འབྱོར་དབྱེ་འབྱེད་ཁོར་ཡུག་གཏོར་བཤིག་སོགས་བཏང་དང་གཏོང་བཞིན་པ་དེ་དག་ང་ཚོས་ནམ་ཡང་ངོས་ལེན་ཐུབ་ཐབས་མེད། མེ་འཁོར་ལྕགས་ལམ་བཟོས་པའི་དབང་གིས་བོད་ཀྱི་གཏེར་ཁ་སྔོག་འདོན་བྱེད་ཤུགས་ཆེ་རུ་སོང་བ་དང་བོད་ནང་རྒྱ་རིགས་མི་འབོར་སྤོ་ཤུགས་ཆེ་རུ་ཕྱིན་པར་བརྟེན་བོད་མིའི་རིག་གཞུང་དང། ངོ་བོ་ཉམས་རྒུད་འགྲོ་བཞིན་ཡོད། ད་ལྟའི་དངོས་ཡོད་ཀྱི་གནས་སྟངས་ནི། བོད་ནང་བརྒྱ་ཆ་བདུན་ཅུར་ཉེ་བའི་སྒེར་གྱི་བཟོ་ཚོང་སྡེ་ཚན་ཁག་རྒྱ་མིར་དབང་བའམ་རྒྱ་མིས་བཟུང་ཡོད། དེ་བཞིན་ས་གནས་དམར་ཤོག་ཚོགས་པའི་ལས་བྱེད་བརྒྱ་ཆ་ལྔ་བཅུ་ལྷག་རྒྱ་རིགས་ཡིན་པ་དང། རོབ་རྩིས་བྱས་ན། མཐོ་རིམ་སློབ་འབྲིང་དང་གཙུག་ལག་སློབ་གྲྭ་ཐོན་པའི་བོད་རིགས་བརྒྱ་ཆ་བཞི་བཅུ་ཙམ་ལས་མེད་ཆགས་ཡོད། ད་དུང་དེ་མ་ཚད་རྒྱ་ནག་དབང་འཛིན་པ་ཚོས་བོད་དེ་ཁོང་ཚོའི་སྒེར་བདག་ཕ་གཞིས་སུ་བརྩིས་ནས་ཞིང་བྲན་བདག་པོ་ལྟ་བུ་ཡི་སྤྱོད་ཚུལ་བཟུང་གི་ཡོད། འདས་པའི་ལོ་གསུམ་གྱི་གོང་ཕྱི་ལོ་ཉིས་སྟོང་བརྒྱད་ལོར་རྒྱ་གཞུང་གིས་བོད་མིའི་ཐོག་མི་སྤྱོད་ལས་འདས་པའི་སྲིད་ཇུས་མཁྲེགས་བཟུང་བྱས་པའི་དབང་གིས་བོད་ས་སྟོད་སྨད་བར་གསུམ་ཡོངས་ཀྱིས་རྒྱ་གཞུང་གི་སྲིད་ཇུས་ལ་ངོ་རྒོལ་མ་བྱེད་ཀ་མེད་བྱུང་བ་དང། བོད་མི་ཚོས་ཁ་གཅིག་གྲགས་ཐོག ྋགོང་ས ྋགོང་ས་མཆོག་བོད་ལ་གདན་ཞུ་གདན་ཞུ་དགོས་པའི་འབོད་སྒྲ་བསྒྲགས་ཡོད། ཞི་བའི་སྒོ་ནས་རང་གི་བསམ་ཚུལ་བརྗོད་པ་ཙམ་ལའང་ཉེས་རྡུང་ཚབས་ཆེན་གཏོང་བའི་ཤེས་རྟོགས་ཡོད་པའི་ཆ་ནས་བོད་ནང་ངོ་རྒོལ་སྐད་འབོད་བྱེད་རྒྱུར་ང་ཚོར་སྐུལ་སློང་བྱེད་ཀྱི་མེད། འོན་ཀྱང་རྒྱལ་གཅེས་དཔའ་བོ་དཔའ་མོ་དེ་དག་ལ་བདེན་རྒྱབ་ཞུ་རྒྱུ་དང་བདེ་སྡུག་ཤོད་དབང་མེད་པ་ཚོའི་མགྲིན་ཚབ་པ་བྱེད་རྒྱུ་ནི་ང་ཚོའི་རྩ་ཆེའི་ལས་འགན་ཞིག་ཡིན་པས་མུ་མཐུད་ཁོང་ཚོའི་བདེ་སྡུག་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ལོ་དྲུག་ཅུའི་རྗེས་སུའང་རྒྱ་ནག་དབང་འཛིན་པས་ཁས་ལེན་བྱས་པ་ལྟར་བོད་ནང་སྤྱི་ཚོགས་རིང་ལུགས་ཀྱི་ལྷ་ཡུལ་བསྐྲུན་ཐུབ་མེད།

དེ་ལ་གཞིགས་ན་པེ་ཅིན་གྱི་བོད་བོད་ཐོག་འཛིན་པའི་སྲིད་ཇུས་ཁག་ཁུངས་འཁྱོལ་གྱི་མེད་པ་གསལ་བོ་རེད། བོད་ནང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྱུར་མིན་ལ་མ་ལྟོས་པར་ང་ཚོས་མཐའ་གཅིག་ཏུ་འཚེ་མེད་ཞི་བའི་ཐབས་ལམ་རྒྱུན་སྐྱོར་བྱེད་རྒྱུ་ཡིན་འཛམ་གླིང་ཡོངས་དང་ལྷག་པར་རྒྱ་རིགས་ཚོར་རྒྱ་རིགས་ཚོར་གསལ་བོ་ཞུ་རྒྱུ་ཡིན། བོད་རྒྱ་མི་རིགས་གཉིས་ཀའི་ཁེ་ཕན་ཆེད། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་སྒྲོམ་གཞིའི་ནང་མིང་དོན་མཚུངས་པའི་རང་སྐྱོང་ཡོང་ཐབས་སུ། དབུ་མའི་ལམ་གྱི་སྲིད་བྱུས་མུ་མཐུད་རྒྱུན་འཛིན་གྱིས་ཞི་མོལ་གྱི་ལམ་ནས་བོད་དོན་འགྲིག་འཇགས་འཚོལ་རྒྱུའི་ཡིད་ཆེས་བྱེད་ཀྱི་ཡོད་ན། ས་གནས་དང་དུས་ཚོད་ག་འདྲ་ཞིག་ཏུ་ཡིན་ན་ཡང་རྒྱ་གཞུང་དང་གྲོས་མོལ་བྱེད་རྒྱུའི་གྲ་སྒྲིག་ཡོད། དེང་སྐབས་རྒྱ་ནག་སྟོབས་ཆེན་རྒྱལ་ཁབ་ཏུ་འགྱུར་རེ་བྱེད་པ་དང་དམག་ཤུགས་རྒྱབ་རྟེན་བྱས་ཏེ། དཔལ་འབྱོར་ཡར་རྒྱས་ཤུགས་ཆེ་འགྲོ་བཞིན་ཡོད། འོན་ཀྱང་བཟང་སྤྱོད་ཀྱིས་ཕོངས་བསྡད་ཡོད། བཟང་སྤྱོད་ནི་ཁྲོམ་ནས་ཉོ་རྒྱུ་མེད་ལ་དམག་ཤུགས་ཀྱིས་བསྐྲུན་ཐབས་དེ་བས་ཀྱང་མེད་པར། དོན་དངོས་དོན་དངོས་བྱ་སྤྱོད་ཀྱི་ཐོག་ནས་ཐོབ་པར་བྱེད་དགོས། ཇི་སྲིད་བོད་མིའི་ཐོག་དྲག་གནོན་བྱས་པ་དེ་སྲིད་དུ་ངོ་རྒོལ་མུ་མཐུད་ཡོང་རྒྱུ་ལས་ཆེ་མཐོང་ཐོབ་མི་སྲིད། བོད་དོན་ཐད་ཐུགས་གཏན་འཁེལ་བའི་ཐབས་ལམ་ཞིག་འཚོལ་ཐུབ་ན་དེས་རྒྱལ་སྤྱིའི་ཐོག་རྒྱ་ནག་ལ་ཡིད་ཆེས་ཡོང་བར་ཕན་ཐོགས་རྒྱུ་མ་ཟད། རྒྱ་ནག་གི་ཆིག་སྒྲིལ་དང་བདག་དབང་སྲུང་སྐྱོབ་ལའང་ཕན་ཐོགས་ཕན་ཐོགས་ཡོང་རྒྱུ་ཡིན། རྒྱ་ནག་ཏུ་ཡོད་པའི་རྒྱ་རིགས་མི་མང་དང་ཕྱི་རྒྱལ་ཁག་ཏུ་གནས་སྡོད་རྒྱ་རིགས་ཚོ་ལ་བཟང་སྤྱོད་ཀྱིས་ཕོངས་པའི་ཞན་ཆ། ཁ་གསབ་བྱ་རྒྱུར་དོན་ཕན་ལྡན་པའི་ནུས་པ་འདོན་རྒྱུ་ཡི་གོ་སྐབས་ཡོད་གོ་བ་ཡོད་པར་ངོས་འཛིན་བྱེད་ཀྱི་ཡོད། ངས་ལོ་བཅུ་དྲུག་ཙམ་རིང་ཧར་བར་གཙུག་ལག་སློབ་ཁང་དུ་རྒྱ་རིགས་སློབ་ཕྲུག་བརྒྱ་ཕྲག་ཁ་ཤས་མཉམ་དུ་འབྲེལ་བ་བྱས་མྱོང་འབྲེལ་བ་བྱས་མྱོང་ལ། བོད་དོན་སྐོར་རྒྱ་བོད་མཁས་པའི་ཚོགས་འདུ་ཡང་གོ་སྒྲིག་བྱས་པ་ཡིན། ང་ཚོས་མུ་མཐུད་རྒྱ་རིགས་དང་ཕན་ཚུན་ཤེས་རྟོགས་དང་ཡིད་ཆེས་ཡོང་བའི་འབྲེལ་ལམ་འཛུགས་འདོད་ཡོད། ཨ་རི་དང་ཡུ་རོབ་ཀྱིས་མཚོན་པའི་རྒྱལ་སྤྱིའི་སྤྱི་ཚོགས་དང་བོད་དོན་རྒྱབ་སྐྱོར་ཚོགས་པ་རྣམས་ཚོགས་པ་རྣམས་ནས་ང་ཚོར་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུ་བ་དང་སྦྲགས། དྲང་བདེན་དང་རང་དབང་འདྲ་མཉམ་བཅས་ཀྱི་ཆེད་མུ་མཐུད་རྒྱབ་སྐྱོར་ཡོང་བ་དང་པེ་ཅིང་གཞུང་ལའང་བོད་ཀྱི་གནད་དོན་དེ་ཞི་བའི་སྒོ་ནས་སེལ་ཐབས་བྱེད་དགོས་པའི་སྐུལ་ལྕག་གནང་རོགས་ཞེས་འབོད་སྐུལ་ཞུ་རྒྱུ་ཡིན། བོད་དོན་འགྲིག་ཆགས་བྱུང་བ་ཡིན་ན། དེ་ནི་དུས་རབས་ཉེར་གཅིག་པའི་རྨད་དུ་བྱུང་བའི་ལོ་རྒྱུས་ཤིག་ཏུ་འགྱུར་རྒྱུ་དང། འཛམ་གླིང་ནང་ཞི་བདེ་དང་རང་དབང། འཚེ་མེད་ཞི་བའི་ནུས་སྟོབས་བཅས་ལ་ངེས་ཤེས་བསྐྱར་མ་རྙེད་རྒྱུ། དེ་ནི་ང་ཚོ་བོད་རིགས་ཙམ་དུ་མ་ཟད་འཛམ་གླིང་ཐོག་གཉའ་གནོན་མྱོང་བཞིན་པའི་མི་རིགས་ཡོངས་ཀྱི་རྒྱལ་ཁ་ཞིག་ཀྱང་ཡིན། བོད་དོན་འགྲིག་ཆགས་གང་མྱུར་ཡོང་ཐབས་བྱེད་རྒྱུ་དེ། ཨེ་ཤི་ཡའི་གླིང་ཕྲན་ཡོངས་ཀྱི་ཁེ་ཕན་དང་འབྲེལ་བ་ཡོད། བོད་མི་རིགས་ནི་སྟོང་ཕྲག་མང་པོའི་རིང་མི་འབོར་དུང་ཕྱུར་ཉི་ཤུ་ལྷག་གི་འཚོ་བ་དང་འབྲེལ་བ་ཡོད་པས། ཨེ་ཤི་ཡ་ནང་གཙང་ཆུ་ཆེ་ཁག་བཅུ་ཡི་འབྱུང་ཁུངས། མཐོ་སྒང་བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱེད་མཁན་ཆགས་ཡོད་ནའང། བོད་ནང་རྒྱ་ནག་གི་ཆུ་རགས་གང་བྱུང་བརྒྱབ་པའི་དབང་གིས་མི་ས་ཡ་མང་པོའི་འཚོ་བར་ཉེན་ཁ་ཡོད་པར་བརྟེན། བོད་མི་ཚོས་མཐོ་སྒང་བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱེད་ཐུབ་པའི་གནས་བབ་ཅིག་ཡོང་ཐབས་སུ་མི་མང་པོས་དོ་སྣང་ཤུགས་ཆེ་བྱེད་ཀྱི་ཡོད། དེ་ནི་ཆབ་སྲིད་དང་འབྲེལ་བ་མེད་པར་མང་ཚོགས་ཀྱི་བདེ་དོན་དང་འབྲེལ་བའི་གནད་དོན་ཞིག་ཆགས་ཡོད། རྒྱ་གར་གཞུང་དང་མི་མང་གི་ངོས་ནས། འདས་པའི་ལོ་ལྔ་བཅུའི་ལྷག་རིང་ང་ཚོར་སྐྱབས་བཅོལ་གྱི་གནས་བབ་གནང་བ་དང་གནས་ཚང་གཡར་བར་བཀའ་དྲིན་རྗེས་དྲན་ཞུ་རྒྱུ་དང། ང་ཚོ་འདིར་གནས་སྡོད་བྱེད་མཁན་ཚོར་མཚོན་ན། རྒྱ་གར་ནི་ང་ཚོའི་ཕ་ཡུལ་གཉིས་པ་ལྟ་བུ་ཡིན་པས། བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་འཕགས་བོད་བར་གྱི་ཐུན་མོང་མ་ཡིན་པའི་འབྲེལ་བ་མུ་མཐུད་གོང་འཕེལ་གཏོང་རྒྱུ་ཡིན། རྒྱ་གར་གཞུང་མང་གཉིས་ཀྱི་བཀའ་དྲིན་ནི། ནམ་ཡང་གཞལ་དཀའ་བར་གྱུར་ཟིན་ནའང་ང་ཚོ་མུ་མཐུད་རྒྱབ་སྐྱོར་ཡོང་བ་དང་བོད་ཀྱི་གནད་དོན་དེ་རྒྱ་དཀར་ནག་གཉིས་བར་གྱི་གནད་དོན་གཙོ་བོ་ཁོངས་སུ་ཚུད་ཐབས་ཡོང་བའི་འབོད་སྐུལ་ཞུ་རྒྱུ་ཡིན། ང་ཚོས་འབྱུང་འགྱུར་ལོ་ལྔ་ཡི་རིང་ཆིག་སྒྲིལ་དང་གསར་གཏོད་རང་ཁ་རང་གསོ་བྱེད་རྒྱུ་ཡི་ལྟ་གྲུབ་ལ་བརྟེན་ནས་བོད་མིའི་རང་དབང་འཐབ་རྩོད་ཀྱི་ལས་འགུལ་ད་དུང་ལོ་ལྔ་བཅུ་བྱེད་དགོས་བྱུང་ཡང་སྲ་བརྟན་རྒྱུན་གནས་ཐུབ་པ་དང། གཞིས་བཞུགས་བོད་མི་ཡི་སེམས་ཤུགས་གོང་དུ་འཕེལ་བ་དང། གདུང་སེམས་མཉམ་སྐྱེད་མཚོན་ཆེད་བོད་ཕྱི་ནང་གཉིས་ཀའི་བོད་མིའི་ངོ་བོ་སྲུང་སྐྱོབ་བྱེད་པར་ལྷག་དཀར་གྱི་ལས་འགུལ་ལ་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུ་རྒྱུ་ཡིན། ང་ཚོས་ཤེས་ཡོན་ཡར་རྒྱས་གཏོང་རྒྱུ་དེ་ལས་དོན་གལ་ཆེ་ཤོས་སུ་བརྩིས་ནས་འབྱུང་འགྱུར་ལོ་ཉི་ཤུ་ཡི་ནང་བཙན་བྱོལ་བོད་མི་ཆིག་འབུམ་ལྷག་གི་ནང་ནས་ཁྱད་ལས་པ་ཆིག་ཁྲི་ཐོན་ཐུབ་པའི་དམིགས་བསལ་བཟུང་རྒྱུ་དང་བོད་ནང་ཁྱད་ལས་པ་ཆིག་འབུམ་ཐོན་ཐུབ་པའི་རེ་བ་ཞུ་རྒྱུ་ཡིན། ཁོང་ཚོ་ནི་མ་འོངས་པར་བོད་ལ་འོད་སྣང་བྱིན་མཁན་གྱི་སྒྲོན་མེ་ལྟ་བུ་ཡིན། དེ་བཞིན་འཛིན་སྐྱོང་ནང་ཁྱད་ལས་མི་སྣ་གསོ་སྐྱོང་ཐུབ་ཐབས་དང། འཛིན་སྐྱོང་གི་ལས་དོན་བྱེད་ཕྱོགས་ཕྱི་གསལ་ནང་གསལ། མང་ཚོགས་མཉམ་ཞུགས་ཀྱི་ནུས་པ་ཆེ་རུ་གཏོང་རྒྱུ། མཁས་པ་དང་ཤེས་ཡོན་ཅན་ཚོ་ཡི། ཐབས་ཇུས་དང་རྣམ་དཔྱོད་འདོན་ས་ཡི་སྡིངས་ཆ་བསྐྲུན་ཆེད། བོད་ཀྱི་སྲིད་ཇུས་ཞིབ་འཇུག་ཁང་ཞིག་འཛུགས་རྒྱུ། གཞིས་ཆགས་རེ་དང་བོད་རིགས་སྤྱི་མཐུན་ཚོགས་པ་རེ། མགོ་སྦྲེལ་གྱི་ལམ་ནས། རྒྱ་བལ་འབྲུག་གསུམ་དང་ནུབ་ཕྱོགས་རྒྱལ་ཁབ་ནང་ཡོད་པའི་བོད་རིགས་ཚོ་ཡི་བར་མཐུན་འགྱུར་བྱེད་ཐབས་ཀྱི་འབྲེལ་བ་འཛུགས་རྒྱུ། བོད་ཀྱི་མཉམ་སྡེབ། ཅེས་པ་བཙུགས་པའི་ལམ་ནས་རྒྱ་གར་དང་ཕྱི་རྒྱལ་དུ་ཡོད་པའི་བོད་རིགས་ཤེས་ཡོན་ཚོ་ཡི་ཚོ་ཡི་ནུས་པ་འགུག་ཐབས་བྱེད་རྒྱུ། དེ་བཞིན་གཞོན་སྐྱེས་གཞོན་སྐྱེས་ཚོར་ལས་འཚོལ་གྱི་གོ་སྐབས་དང་གཞིས་ཆགས་ཁག་སྲ་བརྟན་ཡོང་ཐབས་བཅས་བྱེད་རྒྱུ་ཡིན། ངས་མཁས་དབང་ཟམ་གདོང་རིན་པོ་ཆེས་འདས་པའི་ལོ་བཅུ་དྲུག་གི་རིང་དབུ་ཁྲིད་གནང་བ། བོད་མི་ཡོངས་ཀྱི་ཚབ་ཞུས་ཏེ་བཀའ་དྲིན་རྗེས་དྲན་དང། འཛིན་སྐྱོང་གསར་རྙིང་འཕོ་འགྱུར་ལམ་ལྷོངས་ཡོང་ཆེད་ཁོང་དང་ཕྱག་རོགས་བཀའ་བློན་རྣམ་པས་མཛའ་བརྩེའི་སྣེ་ལེན་དང་མཐུན་འགྱུར་རོགས་རམ་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ངས་ཀྱང་མུ་མཐུད་བཙན་བྱོལ་བོད་མི་ཡི་བཅའ་ཁྲིམས་རིན་པོ་ཆེ་དང། ཆེས་མཐོའི་ཁྲིམས་ཞིབ་ཁང་ལ་བརྩི་བཀུར། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དཔལ་ལྡན་ཚོགས་གཙོ་བགྲེས་གཞོན་དང་བཀུར་འོས་སྤྱི་འཐུས་རྣམ་པར་མཐུན་འགྱུར་མཉམ་ལས་ཆ་ཚང་ཞུ་རྒྱུ་ཡིན། ལས་དོན་དེ་དག་ལ་ལམ་ལྷོང་ཡོང་ཆེད། ལྷག་བསམ་དང་ཤེས་འཇོན་ལྡན་པའི་སྲི་ཞུ་བ་ཚོ་དང་མང་ཚོགས་མཉམ་དུ་ཁྲིད་རྒྱུ་ཡིན། མཐའ་སྡོམས་སུ་ད་རེས་གོང་ས་མཆོག་གི་ཆབ་སྲིད་ཀྱི་སྐུ་དབང་རྣམས་བོད་མི་ཡོངས་ལ་རྩིས་སྤྲོད་གནང་བ་ཞིག་ལས། བཀའ་བློན་ཁྲི་པ་མི་སྒེར་གཅིག་ལ་རྩིས་སྤྲོད་གནང་བ་མིན་པ་དྲན་སྐུལ་ཞུ་རྒྱུ་ཡིན། གོང་ས་མཆོག་གིས་བོད་མི་མང་ལ་ཐུགས་བློས་བྱིངས་ཐུགས་བློས་བྱིངས་འགེལ་དང་སྦྲགས་འདས་པའི་མི་ལོ་ལྔ་བཅུ་ཡི་རིང་མང་གཙོའི་སྒྲིག་འཛུགས་ཀྱི་འཕེལ་རིམ་ཡོངས་སུ་རྫོགས་ཐབས་གནང་བ་ལྟར། ད་ཆ་གོང་ས་མཆོག་གིས་ཆབ་སྲིད་དབུ་ཁྲིད་གནང་མི་དགོས་པར་བོད་མི་དང་རང་རྐྱ་འཕེར་བའི་སྒོ་ནས་རང་གི་རྐང་པ་ཐོག་ལངས་ཐུབ་པ་བྱེད་རྒྱུ་ཡི་དུས་སྐབས་ཤིག་གནང་ཡོད། དེ་ནི་ང་ཚོའི་ཚང་མའི་ནུས་པར་ཚོད་བགམ་ཞིག་ཡིན་ཞིང། ཁྱད་པར་ཁྲིམས་ལུགས་དབང་འཛིན་དང་ཁྲིམས་བཟོ་ལྷན་ཚོགས་འཛིན་སྐྱོང་བཅས་ཀྱི་འགོ་ཁྲིད་རྣམས་ནས་གོང་ས་མཆོག་གི་ཐུགས་རེ་ལྟར་ནུས་ཤུགས་གཟོང་ཁ་ཆིག་སྒྲིལ་གྱིས་ལས་དོན་ཚགས་ཚུད་ཐུབ་པ་བྱེད་དགོས། དེ་ནི་ང་ཚོས་ངེས་པར་གདོང་ལེན་བྱེད་དགོས་པའི་གནད་དོན་ཞིག་ཡིན་གོ་སྐབས་ཤིག་ཀྱང་ཡིན། ལྷག་དོན་གཞོན་སྐྱེས་ཚོར་དམིགས་བསལ་ཛ་དྲག་གི་སྐུལ་མ་ཞུ་རྒྱུར། ང་ཚོས་གདེང་སྤོབས་ཆེན་པོས་རང་དབང་གི་ཕྱོགས་སུ་མུ་མཐུད་མདུན་སྐྱོད་བྱེད་པར་ཁྱེད་ཚོ་ཡི་རྒྱབ་སྐྱོར། ཤེད་ཤུགས། འཇོན་ཐང་གི་རྒྱབ་རྟེན་དགོས་ཀྱི་ཡོད། ང་ཚོས་ཤེས་དགོས་པར། བོད་མི་ཡི་རང་དབང་འཐབ་རྩོད་ལ་རྒྱལ་ཕམ་ཇི་བྱུང་ང་ཚོའི་མི་ཐོག་འདིར་རག་ལུས་ཡོད། བོད་དེ་འཛམ་གླིང་ས་ཁྲའི་ནང་གནས་མིན་དང། བོད་རིགས་རྣམས་མུ་མཐུད་འཚོ་གནས་ཐུབ་དང། ཡང་ན། འགྲེམས་སྟོན། འགྲེམས་སྟོན་ཁང་གི་ཡོ་བྱད་ལྟ་བུར་འགྱུར་རྒྱུ་ཡི་མཚམས་སུ་སླེབས་ཡོད། ང་ཚོའི་ཤེས་འཇོན་ནང། ཤེས་འཇོན་དང་སྙིང་སྟོབས། ཆོད་སེམས་ཇི་ཙམ་བརྟན་པོ་ཡོད་མེད། དངོས་གནས་ཚོད་བགམ་བྱེད་པའི་དུས་ཚོད་ཅིག་ཡིན། ད་ལྟའི་དུས་སྐབས་དེ་ཕན་ཚུན་སྐྱོན་བརྗོད་དང། འཇིགས་ཞུམ་བྱེད་པའི་དུས་ཚོད་མ་ཡིན་པར། སྙིང་སྟོབས་དང་ཆོད་སེམས་བརྟན་པོས་རང་ཉིད་བོད་པ་ཡིན་པའི་སྤོབས་པ་གཟེངས་སུ་བསྟོད་ནས་ང་ཚོས་བྱེད་ཐུབ་བྱེད་ཐུབ་སྙམ་པའི་གདེང་ཚོད་ཡོད་དགོས་པ་དང། མི་རབས་གཞོན་པ་ཚོས་ནང་ཁུལ་དང་རྒྱལ་སྤྱིའི་སྤྱི་ཚོགས་གཉིས་ཀའི་ནང་འགོ་ཁྲིད་འགོ་ཁྲིད་ཀྱི་ཆ་ཤས་མང་ཙམ་བླང་རྒྱུ་ཡི་དུས་ལ་བབ་ཡོད། ཚང་ཚང་མས་ཤེས་དགོས་པའི་ཞིག་ལ། བྱ་བ་འདི་ང་ཚོས་མ་བྱས་ན་གཞན། གཞན་སུས་ཀྱང་བྱེད་ཀྱི་མ་རེད། བོད་རིགས་སྤུན་ཟླ་ཚོ། ྋགོང་ས་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་མཆོག་བོད་ལ་ཕྱིར་ཞབས་སོར་བདེ་འཁོད་བྱུང་བ་ལྟར། ང་ཚོས་ཡང་ཉི་མ་གཅིག་དེ་ལྟར་གོ་སྐབས་ཡོང་རྒྱུ་ཡིན་པ་ངེས་པ་ཡིན། གལ་ཏེ་ང་ཚོས་མེས་པོ་གོང་མ་ཚོ་ལྟར་ཆིག་སྒྲིལ་གྱི་སྒོ་ནས། གོ་སྐབས་དམ་འཛིན་བྱེད་མ་ཐུབ་ན་ང་ཚོ་ཕམ་རྒྱུ་ཡིན། ཆིག་སྒྲིལ་ནི་ནམ་ཡང་འདོར་ཐབས་མེད་པའི་རྩ་དོན་དང་ང་ཚོའི་འཐབ་རྩོད་ཀྱི་རྨང་གཞི་ཡིན། ཆིག་སྒྲིལ་ལ་འཐུས་ཤོར་བྱུང་ན། དེའི་ལས་ཁག་ང་ཚོར་ཡོད་པར་ང་ཚོར་རེ་བའི་མིག་འབུར་ལྟ་བཞིན་པའི་གཞིས་བཞུགས་རྒྱ་ཆེའི་བོད་མི་རྣམས་ཐུགས་ཕམ་མི་ཡོང་བ་གནང་དགོས། ད་ནས་བཟུང་ང་ཚོས་གོམ་སྟབས་ག་འདྲ་ཞིག་སྤོས་ནའང་གཞིས་བཞུགས་བོད་མི་ཚོས་ཞིབ་ཚགས་པོའི་སྒོ་ནས་གཟིགས་ཏེ་བཞུགས་ཡོད་པ་མཁྱེན་དགོས། དགའ་འོས་པ་ཞིག་ལ་ང་ཚོའི་ལམ་སྟོན་གནང་མཁན ྋགོང་ས་མཆོག་གི་གསལ་བཤད་འཚོ་བཞུགས་ཡོད་པ་ཧ་ཅང་གི་སྐལ་བ་བཟང་པོ་ཡིན། བཀའ་ཁྲིའི་འོས་ཐོན་པའི་མིང་ཐོག་ནས ྋགོང་ས་མཆོག་གི་མཇལ་ཁ་ཐེངས་དང་པོ་བཅར་སྐབས ྋགོང་ས་མཆོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ལོར་གུས་པ་ཐོག་མར་མཇལ་ཁ་བཅར་སྐབས་ཀྱི་ས་ཆ་དང། དགུ་བཅུ་གོ་གཉིས་ལོར་གུས་པ་ཐོག་མར་མཇལ་ཁ་བཅར་སྐབས་ཀྱི་ས་ཆ་དང་གནས་དེ་རང་ཡིན་ཞེས་དྲན་སྐུལ་མཛད་པ་དང་སྦྲགས་བཀའ་ཁྲིའི་ལས་ཡུན་ཡག་པོ་ཡོང་བའི་ཐུགས་རེ་གནང་བ་ལྟར། ཐུགས་བཞེད་མངོན་འགྱུར་ཡོང་བ་བྱེད་རྒྱུ་ཡི་ཆོད་སེམས་བརྟན་པོ་ཡོད། འོན་ཀྱང་དེ་བསྒྲུབ་པར་ང་མི་གཅིག་གི་ཁོ་ནས་ཡོང་ཐབས་མེད་པར་བརྟེན། ང་ཚོའི་བླ་ན་མེད་པའི་དབུ་ཁྲིད་གང་གིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་སྤྱི་ཟླ་གསུམ་པའི་ཚེས་བཅུ་བདུན་གྱི་མཚན་མོ། བོད་ལ་ཞབས་སོར་འཁོད་རྒྱུ་ཡི་གཡར་དམ་བཞེས་པ་དེ་མངོན་འགྱུར་ཐུབ་ཆེད། བོད་མི་ས་ཡ་དྲུག་གིས་ཕྲན་ལ་མཐུན་འགྱུར་གནང་རོགས་ཞུ་རྒྱུ་ཡིན། གཞིས་བཞུགས་བོད་རིགས་སྤུན་ཟླ་རྣམ་པར་ང་ཚོ་མགྱོགས་མྱུར་མཉམ་འཛོམས་ཡོང་གི་རེད་ཅེས་ཆེད་མངགས་ཞུ་འདོད་བྱུང། ང་རང་བོད་ལ་འགྲོ་མ་བཅུག་རུང་ངའི་སེམས་པ་ག་དུས་ཡིན་ན་ཡང་བོད་དང་མཉམ་དུ་ཡོད་མུས་མ་ཟད་རང་ཉིད་བོད་མི་ཞིག་ཏུ་སྐྱེས་པར་སྐྱེས་པར་ཡང་དགའ་སྤོབས་ཡོད། བོད་མི་རང་བྱས་ཏེ་འཆི་རྒྱུར་ཡང་དེ་བཞིན་ཡིན་པས། ཇི་སྲིད་འཚོ་བའི་བར། བོད་བསྟན་སྲིད་མི་རིགས་ཀྱི་དོན་དུ་ཞབས་ཕྱི་ཞུ་རྒྱུ་ཡི་ཆོད་སེམས་བརྟན་པོ་ཡོད། བཙན་བྱོལ་ནང་འཚར་ལོངས་བྱུང་བའི་གཞོན་སྐྱེས་ཚོ་ཡི་ཕ་མ་མང་ཆེ་བ་དང་འདྲ་བར། ངའི་སྐྱེད་བྱེད་དམ་པ་དེ་ཡང་བོད་ལ་ལོག་ཕེབས་ཕེབས་རྒྱུ་བྱུང་མེད། འོན་ཀྱང་བོད་མི་ཚང་མའི་ལོ་རྒྱུས་དེ་མཚུངས་ཆགས་ཀྱི་མ་རེད། ང་ཚོའི་མཉམ་རུབ་ཐོག་བོད་ནང་རང་དབང་གི་གནས་བབ་བསྐྱར་གསོ་དང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གང་གི་གདུལ་ཞིང་གང་གི་གདུལ་ཞིང་དུ་གདན་ཞུ། གཞིས་བྱེས་མཉམ་འཛོམས་བཅས་ཀྱི་སྐལ་བཟང་ཉི་མ་ཤར་ངེས་རེད། ད་རེས་ང་ཚོ་སྟོན་པ་མངོན་པར་རྫོགས་པའི། སངས་རྒྱས་པའི་གནས་རྒྱ་གར་འཕགས་པའི་ཡུལ་དུ་གནས་ཡོད་ཀྱང། རྗེས་མ་ང་ཚོ་སངས་རྒྱས་ཀྱི་ཆོས་ས་དར་རྡོ་དར་དུ་གྱུར་ཡུལ། གངས་ལྗོངས་ཆོས་ཀྱི་ཞིང་དུ་མཉམ་འཛོམས་ཡོང་རྒྱུ་རེད། ང་ཚོ་གོང་ས་མཆོག་གི་ད་ལྟའི་བཞུགས་སྒར་དང། ཆོས་ཀྱི་མགྲོན་ཁང་རྡ་རམ་ས་ལ་ནས་གང་གི་གདུལ་ཞིང་དང་ལྷ་དང་བླ་མའི་གདན་ས། ལྷ་ལྡན་གྲོང་ཁྱེར་ཆེན་པོ་བར། ལོ་རྒྱུས་རང་བཞིན་ལྡན་པའི་འགྲུལ་བཞུད་དེ། འགོ་བཙུགས་རྒྱུ་གྲ་སྒྲིག་ཆ་ཚང་ཡོད། འདི་ནི་ང་ཚོའི་མངོན་འདོད་ཡིན་ལ། འཐབ་རྩོད་དང་ཆོད་སེམས་ཀྱང་ཡིན། ཆིག་སྒྲིལ་དང་གསར་གཏོད་རང་ཁ་རང་གསོ་བྱེད་རྒྱུ་དེ། བོད་མི་ས་ཡ་དྲུག་གི་གཞི་རྩའི་ལམ་སྟོན་དུ་བཟུང་ན། ང་ཚོ་རྒྱལ་ཁ་ཐོབ་ངེས་ཡིན། གོང་ས་མཆོག་སྐུ་ཚེ་ཞབས་པད་ཡུན་དུ་བརྟན་པའི་སྨོན་འདུན་ཤུགས་དྲག་དང་བཅས་བོད་རྒྱལ་ལོ།